Asia The following program is in Tibetan. ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མི་རྣམ་པ་ཚོ་སྐུ་ཁམས་བཟང་ངམ་ཞུ་རྒྱུ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བཅུ་པའི་ཚེས་བཅོ་ལྔ་དང་ཕྱི་ལོ་ཉིས་སྟོང་ཉེར་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་ཉེར་རྩ་བདུན། གཟའ་ཟླ་བའི་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་གི་དང་པོར་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་ལྟར། ལ་དྭགས་གླིང་ཤེད་ཡུལ་དུ་གཞུང་གི་མཐོ་རིམ་སློབ་གྲྭ་ཡི་ནང་ལ།

ལ་དྭགས་གླིང་ཤེད་ཡུལ་དུ་གཞུང་གི་མཐོ་རིམ་སློབ་གྲྭ་ཡི་ནང་ལ་རིགས་ལམ་སློབ་གཉེར་གནང་བཞིན་ཡོད་པའི་གནས་ཚུལ་འདུག་དེ་ཡང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་ལྟར། ལ་དྭགས་གླིང་ཤེད་ཡུལ་དུ་གཞུང་གི་མཐོ་རིམ་སློབ་གྲྭ་ཡི་འཛིན་རིམ་ལྔ་པ་ནས་བཅུ་པ་གི་བར་གྱི་སློབ་ཕྲུག་རྣམས་ལ་རིགས་ལམ་སློབ་ཚན་དེ་སློབ་ཚན་གཞན་པ་ནང་བཞིན་གྱི་སློབ་གཉེར་གནང་བའི་རྗེས་ལ་ད་ལོ་ཡིག་རྒྱུགས་ཐོག་མ་དེ་བཏང་ཡོད་འདུག་དེ་ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་གླིང་ཤེད་ཡུལ་དུ་ཐོག་མར་ཉིས་སྟོང་བརྒྱད་ཀྱི་ལོ་རུ་ཕེབས་པ་ནས་བཟུང་མགོན་པོ་གང་ཉིད་མཆོག་གིས་རིགས་པ་སྤྱད་ནས་སློབ་སྦྱོང་གནང་དགོས་པའི་གི་ལམ་སྟོན་བསྩལ་བ་ཡིད་བཟུང་གིས། དུས་ནས་དུས་སུ་གླིང་ཤེད་མི་མང་དང་སློབ་གྲྭ་ཡི་སློབ་ཕྲུག་ཚང་མ་ལ་ནང་ཆོས་ངོ་སྤྲོད་དང་རིགས་ལམ་སློབ་གཉེར་སོགས་སློབ་བཞིན་ཡོད་པ་རེད།

ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་རིའི་གྲོང་ཁྱེར་མེ་ནི་སོ་ཀྲ་གི་ནང་ལ་བོད་མི་ཚོ་དང་མཇལ་འཕྲད་ཀྱིས་མཛད་འཆར་ཁག་ལེགས་པར་བསྒྲུབས་པའི་གི་རྗེས་སུ་ཕྱི་ཚེས་ཉི་ཤུ་རྩ་དྲུག་གི་ཉིན་ཡོ་རོབ་ཁུལ་དུ་ཕེབས་ཐོན་གནང་གི་ཡོད་པའི་གནས་ཚུལ་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཌ་ཡི་རྒྱལ་ས་ཨོ་ཀྲ་ཝ་དང། ཝན་ཁུ་ཝར་གྱི་ནང་གི་མཛད་འཆར་ཁག་ལེགས་པར་གྲུབ་པའི་རྗེས། ཕྱི་ཚེས་ཉི་ཤུ་རྩ་བཞིའི་ཉིན་གྱི་ཕྱི་དྲོར་ཨ་རིའི་གྲོང་ཁྱེར་མེ་ནི་སོ་ཀྲ་གི་ནང་ལ་ཕེབས་འབྱོར་གྱི་སྐབས་སུ། གནམ་ཐང་ལ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་གཙོས་པ་གི་སེར་སྐྱ་མང་ཚོགས་ཀྱིས་སྣེ་ལེན་ཞུས་ཡོད་པ་དང། སྲིད་སྐྱོང་མཆོག་གིས་ས་གནས་བོད་མི་རྣམས་ལ་བཀའ་སློབ་གསུང་བཤད་གནང་ཡོད་པ་རེད། ཕྱི་ཚེས་ཉི་ཤུ་རྩ་ལྔ་གི་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ས་གནས་ཀྱི་གཟའ་མཇུག་བོད་ཡིག་སློབ་གྲྭར་གཟིགས་ཞིབ་དང། དེ་ནས་སྲིད་སྐྱོང་མཆོག་གིས་རྒྱུད་སྟོད་ཆོས་ཚོགས་ཀྱི་ནང་ས་གནས་བོད་མི་གཞོན་སྐྱེས་རྣམས་ལ་བོད་མཐོ་སྒང་གི་ཁོར་ཡུག་དེ་གི་འཛམ་གླིང་ལ་གལ་གནད་ཆེན་པོ་ག་འདྲ་ཞིག་ཆགས་ཀྱི་ཡོད་མེད་ཀྱི་སྐོར་དང། བོད་དོན་གྱི་ཐོག་ལ་ཞུ་གཏུག་གནང་ཕྱོགས་སོགས་ཀྱི་ཐོག་བཀའ་སློབ་གནང་ཡོད་འདུག་དེ་ནས་ས་གནས་ཀྱི་ཆོས་ཚོགས་ཁག་གི་དབུ་ཁྲིད་རྣམ་པ་ཡི་ལྷན་འཛོམས་ཀྱི་མཇལ་འཕྲད་བཀའ་མོལ་གནང་བ་དང། དེ་ནས་སྒེར་གྱི་སློབ་གྲྭ་གསར་འཛུགས་གནང་རྒྱུ་ཡི་ལས་ཀ་དང་འབྲེལ་ཡོད་མི་སྣ་རྣམས་དང་མཇལ་མོལ་བཀའ་བསྡུར་གནང་བ། ཡང་བོད་མི་གྲོང་སྡེ་གསར་འཛུགས་གནང་རྒྱུ་ཀྱི་ལས་ཀ་དང་འབྲེལ་ཡོད་རྒྱུན་ལས་ཚོ་དང་མཇལ་འཕྲད་བཀའ་མོལ་གནང་ཡོད་པ་རེད་འདུག་ཕྱི་ཚེས་ཉི་ཤུ་རྩ་དྲུག་གི་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་ཕྱོགས་སུ་ཕེབས་ཐོན་གནང་ཡོད་པ་རེད་འདུག། ཡང་ཀྲུང་གོ་བོད་ཞིབ་འཇུག་ཁང་གིས་རྒྱབ་ཤ་དཀར་པོ་ཡི་དེབ་དང་འབྲེལ་བའི་གི་ཚོགས་འདུ་དེར། བོད་ནང་གི་དངོས་ཡོད་གནས་སྟངས་ཀྱི་ཐོག་ལ་སྐད་ཆ་བཤད་མི་འདུག་ཅེས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་གིས་འགྲེལ་བརྗོད་གནང་ཡོད་འདུག་ཕྱི་ཚེས་ཉི་ཤུ་རྩ་གཅིག་གི་ཉིན་ཀྲུང་གོ་བོད་རིག་པ་ཞིབ་འཇུག་ལྟེ་གནས་ཀྱི་གོ་སྒྲིག་གི་འོག་དུས་རབས་གསར་པ་ཡི་ཏང་གི་བོད་སྐྱོང་མཛད་ཇུས་ཀྱི་ལག་ལེན་དང་དེ་ཡི་ལོ་རྒྱུས་རང་བཞིན་གྱི་གྲུབ་འབྲས་ཀྱི་མཐོ་རིམ་གླེང་སྟེགས་ཟེར་བ་ཞིག་ཚོགས་ཡོད་པ་རེད། འདི་དང་འབྲེལ་བའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ། བསྟན་འཛིན་ལེགས་བཤད་ལགས་ཀྱིས་འགྲེལ་བརྗོད་གནང་དོན་ལ། གང་ལྟར་ད་ལྟ་ད་ལན་རྒྱབ་ཤ་དཀར་པོ་དེའི་ནང་གཙོ་བོ་སྤྱི་ཚོགས་ཀྱི་ནང་ལོགས་ལ་དཔལ་འབྱོར་གྱི་ནུས་པ་གང་ཡོད་པ་དེ་ཚོ་མང་ཞིག་བཏོན་ཡོང་དུས་ཙམ་པར་འདི་གི་ཨ་ནི་བོད་མི་དངོས་དོན་རྩ་བ་ཉིད་ནས་མ་རེད་ཅེས་བྱས་གཙོ་བོ་དེ་མ་རེད་ཅེས་བྱས་དུས་ཞུ་དོན་ཅིག་ཆགས་བསྡད་ཡོད་ཙམ་པ་ལ་ད་རིང་དེ་སྤྱི་ཚོགས་ཚན་རིག་ཁང་དང་ཁོང་ཚོས་ད་ད་ཚོགས་འདུ་ཞིག་ཚོགས་བཞག་པའི་ཚོགས་འདུ་ཚོགས་ཡ་དེ་ནང་ལོགས་ལ་ཅིག་ཡག་པོ་ཡོད་ཡོད་དང་ཅི་ཤེས་ཡོད་རེད་དེ་འདུག་ག་ག་ཡོག་མ་རེད་གང་ཚོད་རྒྱ་ནག་ནང་ལོགས་ལ་ཚོགས་འདུ་དེ་འདྲ་ཅིག་ཚོགས་ཡ་ན་གཞུང་གི་ལངས་ཕྱོགས་དང་མ་འགལ་བ་ཅིག་བྱེད་དགོས་ཡ་ཁོང་ཚོ་གི་དཀའ་ངལ་ཅིག་ཡོད་དུས་ཙམ་པ་ལ་དེའི་ཐོག་ནས་དངོས་ཡོད་གནས་སྟངས་དེ་ཅིག་གསལ་པོ་གསལ་བཞིན་མ་སྟོན་མ་གཏོགས་དེ། ཡོན་རྒྱལ་བའི་ཚེ་བཞིན་བསྟི་ཞུས་ཏེ་བྱུང་སོང། ད་རེས་ཞིབ་འཇུག་པ་དང་རྩོམ་འབྲི་པ་ཕལ་ཆེ་བ་བོད་རིགས་ཀྱི་གྲུབ་པའི་གི་ཀྲུང་གོའི་བོད་རིག་པ་ཞིབ་འཇུག་ལྟེ་གནས་ཁང་གི་གོ་སྒྲིག་གི་གླེང་སྟེགས་དེར། རྒྱ་ནག་དབུས་དྲིལ་བསྒྲགས་ལས་ཁུངས་དང་དབུས་འཐབ་ཕྱོགས་གཅིག་གྱུར་ལས་ཁུངས། སྤྱི་ཚོགས་ཚན་རིག་ཁང་དང་ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོ། བོད་ལྗོངས་སྤྱི་ཚོགས་ཚན་རིག་ཁང་དང་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོ། ཀྲུང་གོ་བོད་རིག་པ་ཞིབ་འཇུག་ལྟེ་གནས་ཁང་བཅས་ནས་ཆེད་ལས་མཁས་པ་དང་ཞིབ་འཇུག་མི་སྣ་ལྔ་བཅུ་ལྷག་ཙམ་ཞིག་མཉམ་ཞུགས་བྱས་ཡོད་ཅིང། རྒྱབ་ཤ་དཀར་པོ་ཡི་དེབ་ཀྱི་ནང་དོན་ཚན་པ་དྲུག་ཕྱེ་བའི་གི་ཆོས་ལུགས་ཀྱི་གྲུབ་འབྲས་ཟེར་བ་གི་ནང

བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོ་ཡི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་དང་པོའམ་ཁྲིམས་ཞིབ་པ་ཟུར་པ་ཕུན་ཚོགས་བློ་གྲོས་དར་རྒྱས་དགོངས་པ་རྫོགས་པའི་གྱི་གནས་ཚུལ་ཐོན་པ་དང་འབྲེལ་ནས

རྩ་བའི། ད་ཁོ་རང་ཆུང་དུས་ཀྱི་བོད་ཀྱི་རྒྱལ་ས་ལྷ་ས་ལ་དུས་སུ་འཁྲུངས་རྗེས་ནི། མཐའ་མ་དེ་ལ་ད་བོད་ནང་ལོགས་ལ་རྒྱ་ནག་གིས་བཙན་འཛུལ་ཞུས་པས་ནི་བོད་ལ་དུས་འགྱུར་བྱུང་བའི་སྐབས་དེ་ལ་ནི་དུས་སུ་བཙན་བྱོལ་ལ་དུས་སུ་ཕེབས་འབྱོར་བྱུང་བ་ཆགས་བསྡད་ཤག། ད་རྒྱ་གར་ལ་འབྱོར་རྗེས་ནི་སྤྱི་ཡོངས་ཀྱི་དང་པོ་དེ་ཀ་སྦུག། Kalimpong། དེ་ལ་ནི་བོད་གཞུང་གི་སློབ་གྲྭ་ནང་ལོགས་ལ་དབྱིན་ཇི་སྦྱང་ཡ་དང་དེའི་ཞོར་ལ་ཡང་ཅིག་བོད་ཡིག་གི་འཛིན་གྲྭ། ཅིག་ཅིག་དགེ་རྒན་གནང་ཡ་ད་དུས་སུ་ཤ། ད་ཁོ་རང་གི་ལས་འགན་འགྲོ་དགོས་ཚེ།

ཨ་བདུན་ཅུ་དོན་དགུ་ལོ་ད་ག་ནང་བཞིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བོད་ནང་ལ་ལ་གཟིགས་སྐོར་སྐུ་ཚབ་ཚོགས་མི་ཐང་དང་པོ་གཏོང་བའི་སྐབས་དེ་ལ་ནི་སྐུ་ངོ་ནི་དེའི་ནང་གི་ཚོགས་མི་གཅིག་བཅས་བྱས་ནས་བོད་ཀྱི་ས་ཁུལ་ཁུལ་ལ་ནི་དུས་སུ་བོད་ནང་གི་ད་གནས་སྟངས་དེ་རྒྱུས་ལོན་བྱེད་པའི་དུས་སུ་སྐུ་ཚབ་ཚོགས་པ་གི་ཚོགས་མི་གཅིག་ནི་དུས་སུ་བོད་ནང་ལ་ཕེབས་ཡ་ཅི་ད་ག་ནང་བཞིན་གྱི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པ་ལོ་ལ་སྐུ་ངོ་ཁོ་རང་དེ་དཔལ་འབྱོར་ལས་ཁུངས་ཀྱི་དྲུང་ཆེ་ལ་བསྐོ་བཞག་བྱས་པ་དང་ནི་བརྒྱད་ཅུ་གྱ་གསུམ་བར་དང་དེའི་རྗེས་ལ་ནི་དཔལ་འབྱོར་བཀའ་བློན་གྱི་འདུག་སེ་ཐུགས་འགན་བཞེས་པ་འདུག་སེ་གནང་ཤག་དེས་མ་ཟད་ཀྱི་ད་སྐུ་ངོ་ཁོ་རང་ནང་ནམ་རྒྱུན་ཅིག་ཡང་གཞུང་གི་ཅིག་འཆར་འགོད་ལྷན་ཚོགས་ཀྱི་ནང་ལོགས་ལ་ཡང་ཅིག་འཆར་འགོད་ཀྱི་འགན་བཞེས་པ་དེ་འདྲ་གནང་ཤག། ད་ག་ནང་བཞིན་གྱི་ད་བདེ་དོན་ལས་ཁུངས་ཀྱི་སྤྱི་ཞུའི་འགན་འཛིན་གྱི་ལས་ཚབ་བསྐོ་བཞག་བྱས་བྱས་འདུག་སེ་ཕྱག་ལས་གནང་དང་ད་གཙོ་ཆེ་ཤོས་ཞིག་ད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ང་རང་ཚོ་ནི་ཆེས་མཐོའི་ཆེས་མཐོའི་ཁྲིམས་ཞིབ་ཁང་ད་གསར་འཛུགས་གནང་བའི་སྐབས་དེ་ལ་ནི་སྐུ་ངོ་ཁོ་རང་ནི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ། ད་ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ནང་ལོགས་ལ་ནི་ཐང་དང་པོ་དེ་ཁྲིམས་ཞིབ་པ་ཆེ་བ་དེ་ནི་སྐུ་ངོ་ཁོ་རང་འདུག་སེ། ངོས་འཛིན་བྱེད་ཆོག་ཆགས་བསྡད་ཤག་ནི་ཉིས་སྟོང་གཉིས་གི་ཕྱི་ཟླ་དགུ་པ་བར་དག་ནི་ད་ལོ་ངོ་བཅུ་གི་རིང་ཁ་ལ་ནི་ཁྲིམས་ཞིབ་པ་ཆེ་བ་གི་ལས་འགན་བཞེས་འདུག་ད་སྐུ་ངོ་གི་ཅིག་མཛད་རྣམ་མཛད་ཟེར་ན་ད་ཅིག་མདོར་བསྡུས་འདྲ་པོ་ཞིག་ཞུས་ན་དེ་འདྲ་འདྲ་པོ་ཞིག་རེད་ཤག་ལགས།

ད་སྤྱིར་བཏང་འདི་རེད་ངས་སྐུ་ངོ་ཁོ་རང་གི་ད་གཤིས་ཀ་ཅིག་ར་ཐུགས་གཤིས་དེ་ཅིག་འགྲེལ་བཤད་བྱས་པ་ན་རྩ་བའི་ད་ང་རང་ཚོ་བཙན་ཤེད་ནང་ལོགས་ནས་ད་ང་ཚོ་བོད་མི་སྒྲིག་འཛུགས་ནང་ཕྱག་ལས་གནང་མཁན་རྒན་པ་ཞིག་ན་ད་སྐུ་ངོ་གི་ཐུགས་གཤིས་དེ་དཔེ་ཧང་སངས་ཡག་གི་འཇམ་པོ་བྱས་མི་ལ་ག་ལྟོས་ན་ཅིག། སྟོན་མཁས་པོ་བྱས་ནི་ལས་དོན་རང་སྒང་ལ་གལ་ཆེན་པོ་བརྩིས་མ་གཞི་ནས་ཅིག་སོ་སོ་སྒེར་གི་ཁེ་ཕན་དང་དེ་ཚོ་སྒང་ལ་ཅིག་གལ་ཆེ་བ་བྱས་ནི་ནི་མི་ལ་ཅིག་མ་དགའ་བ་འདྲ་པོ་བཟོ་ཡ་དེ་འདྲ་རྩ་བ་ཉིད་ནས་ཡོད་མ་རེད་སྐུ་ངོ་གི་ཐུགས་གཤིས་དེ་ད་དངོས་གནས་དངོས་གནས་དྲང་གནས་ང་རང་ཚོ་དྷ་རམ་ས་ལ་གི་དཀྱིལ་འཁོར་དེའི་ནང་ལོགས་ལ་ག་དུས་ནས་མི་ཚང་མ་མིག་དཔེ་བལྟ་དགོས་ས་ཅིག། སྐུ་ངོ་ཁོ་རང་ཆགས་བསྡད་པ། དེས་མ་ཚད་ཀྱི་ད་རྣམ་པ་ཚོས་ཕལ་ཆེར་མཁྱེན་ཡོད་ཀྱི་རེད་ད་ལྟ། ད་ལྟ ྋགོང་ས་མཆོག་གི་སྐུ་ཚབ་ཟུར་པ། ད་ལྟ་རྒྱ་རི་རིན་པོ་ཆེ་དམ་པ་དེ་གི་དེབ་ནང་ལ་ཡང་ད་ལྟ་སྐུ་ངོ་བློ་བཟང་དར་རྒྱས་ལགས་ཁོ་རང་སྐོར་ཡང་སེ་ཡང་སེ་བཀོད། སྐུ་ངོ་གི་དཔེ་ད་ཐུགས་གཤིས་དེ་ཚོ་ག་འདྲ་ཡག་པོ་ཡོད་མེད་དང་ཨ་ནི

བཅུ་གཅིག་འགྲོ་དགོས་ན་ང་རང་གསར་བ་འདྲ་བོ་ཆགས་བསྡད་པ་དེ་བསམ་པ་ལ་ཅིག་ལྟ་ལས་དོན་བྱེད་ཕྱོགས་ག་རེ་གང་སྐུ་ངོ་ལ་ཡག་ཅིག་ལམ་སྟོན་འདྲ་བོ་ཞུ་དུས་བསམ་པ་ལ་ད་སྐུ་ངོ་ག་དུས་ན་དེ་རེད་ད། རྩ་བའི་མི་རེ་རེ་ལ་བསམ་ཚུལ་ད་དེ་ཡོད་པ་རེད་ཡིན་པས་ན་ད་ང་རང་ཚོ་ཅིག་སྤྱི་འཐུས་ཟིན་པ་སོང་ཙང་གལ་ཆེ་ཤོས་དེ་ཨ་ནི་ཁྲིམས་དང་སྒྲིག་གཞི་དེ་གལ་ཆེན་པོ་བརྩི་དགོས་པ་དང་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི། གཙོ་བོ་ཞིག་བྱས་ནས་ད་མི་རབས་རྒན་པ་ཚོས་དཀའ་ལས་རྒྱབ་བྱས་གཞུང་བོད་མིའི་སྒྲིག་འཛུགས་ལབ་ན་ད་བོད་གཞུང་ལབ་ན་གཞུང་བཙུགས་བཞག་རྒྱུ་དེ་རྩ་ཆེན་པོ་དེ་ནི་ད་ང་རང་ཚོ་ག་ཚིག་ག་གུམ་གི་རྩ་ཆེན་པོ་ཡིན་པ་དང་དཀའ་ལས་ག་གུམ་སྐྱོན་མེད་དེ་ང་རང་ཚོ་ད་ཚིག་ག་ལོག་པ་ཚོས་མུ་མཐུད་ནས་འཛིན་སྐྱོང་བྱེད་དགོས་པ་ལ་ན་ནི་ཁྲིམས་དང་སྒྲིག་གཞི་གང་ནས་ཅིག་ལས་དོན་གང་ལ་ནི་ཤུགས་སྣོན་འཇོག་པ་དེ་ད་སྐུ་ངོ་ཁོ་རང་གི་དེ་རྒྱུན་དུ་ག་རེ་ཞུ་དགོས་རེད་ཅིག་བསླབ་བྱ་འདྲ་བོ་ཟེར་ན་གཙོ་བོ་དེ་ཆགས་བསྡད་ཀྱི་འདུག་ད་དེ་ཚོ་ཤོར་ནས་ངས་དེ་ཞུ་ན་བསམ་སོང། ང་རང་ཚོའི་དྷ་རམ་ས་ལ་ནང་ལོགས་ལ་ད་ཅིག་ག་ལབ་དགོས་རེད་དམངས་གཙོ་ཀ་བ་གསུམ་མདའ་ནས་བཏུ་སྲིད་ཡོད་རེད་དེ་བསམ་པ་ལ་ཅིག་མི་མང་པོ་ཞིག་གིས་དམངས་གཙོ་ཀ་བའི་ད་ཅིག་ལྷན་ཁང་མ་འདྲ་མ་འདྲ་ནང་ལ་ཕྱག་ལས་གནང་དགོས་སྐུ་ངོ་ཁོ་རང་འདྲ་བོ་ན་ཅིག་དམངས་གཙོ་ཀ་བ་གསུམ་ཆ་ནང་ལོགས་ལ་ཅིག་ག་རེ་ཞུ་དགོས་རེད་གནད་ཡོད་མི་སྣ་གི་ད་ཅིག་འཛིན་སྐྱོང་གི་ག་རེ་ཟེར་ལས་དོན་ཆེ་བ་གང་ལ་ཕྱག་ལས་གནང་མྱོང་མཁན་ཆགས་བསྡད་པ་ཀ་དེ་དེ་དེ་དཀོན་པོ་རེད་པ་ཡོད་བསམ་འདུག་ག་དྷ་རམ་ས་ལ་ཕྱག་ལས་གནང་མྱོང་མཁན་གྱི་མི་རབས་རྒན་པ་མང་པོ་ཡོད་རེད་ད་ཡིན་ན་ཡང་དམངས་གཙོའི་ཀ་བ་གསུམ་ཆ་ནང་ལོགས་ལ་ཡང་གཅིག། མཛེས་བཙོག་གི་ཁྲིམས་འགན་བྱེད་མྱོང་མཁན་དེ་ཕལ་ཆེར་སྐུ་ངོ་མ་གཏོགས་ཕལ་ཆེར་ངས་ད་ང་རང་གིས་ནོར་མེད་ན་ཕལ་ཆེར་མེད་ཡང་འགྲོ་གི་ཞིག་འདུག་ག་ཟེར་ན་ཁྲིམས་ཞིབ་པ་ཆེ་བ་གི་ཁྲིམས་འགན་བྱས་པ་རེད་དེ་ཁྲིམས་ཞིབ་ཁང་ནང་ལ་བྱས་རེད་ད་ག་ནང་བཞིན་འཛིན་སྐྱོང་ནང་ལོགས་ལ་ནི་དཔལ་འབྱོར་བཀའ་བློན་དུ་སུ་གནང་བ་རེད་ད་ག་ནང་བཞིན་ད།

སྐུ་ངོ་ཁོ་རང་ལ་ནི། བུ་མོ་ཞིག་དང་བུ་ཞིག་ཡོད་རེད་ཁོང་གཉིས་ནམ་རྒྱུན་ཨ་རི་ལ་བཞུགས་ཡོད་རེད། ད་ལྟའི་ཆ་ལ་ནི་སྐུ་ངོ་ཁོ་རང་གི་བུ་མོ་དེ་དྷ་རམ་ས་ལ་ཕེབས་བསྡད་ཡོད་ནི། རྩ་བའི་སྐུ་ངོ་ད། དགུང་ལོ། དེ་བཞིན་ཆེན་པོ་རེད་ད་ལོ་བརྒྱད་ཅུ་གྱ་དྲུག་ཕེབས་བསྡད་ཡོད་རེད་ནི། ད། ལོ་རྒན་པ་སོང་ཙང་ད་བཞུགས་ཞུ་གཟུགས་པོ་ཐང་པོ་བཞུགས་དེ་འདྲ་ད་ཡོད་མ་རྩ་བའི་ནམ་རྒྱུན་སྐུ་ངོ་ཁོ་རང་ལ་ཅིག་ག་ལབ་དགོས། ཅིག་མེ་ཏོག་དེ་ཚོ་གཙང་མ་བཟོ་ཡ་དང་ཨ་ནི་ཞལ་འདོན་བསྐྱོར་བ་དང། དཔེ་ཆ་དེ་ཚོ་གཟིགས་ཡས་དང་ཉིན་གང་ཅིག་ལས་ཀ་འདྲ་བོ་བྱས་བཞུགས་པ་ཞིག་གི་དེ་གིས་སྐུ་ངོ་ཁོ་རང་གི་ཅིག་ནམ་རྒྱུན་གྱི་འཕྲོད་བསྟེན་དེ་ཚོ་ཧང་སང་ཡག་པོ་ཡོད་དེ་མ་ཟད་ཡར་མར་འཆམ་འཆམ་བྱེད་མང་པོ་ཞིག་ན་འཆམ་འཆམ་གནང་དེ་འདྲ་མང་པོ་ཞིག་བྱེད་དེ་དེ་ཡིན་པ་ན་ཉེ་སྔོན་ཟླ་བ་ཁ་ཤས་ཤིག་སྔོན་ནས་སྐུ་ངོ་སྨན་ཚིག་གི་ཕྱི་ལོགས་ཏུ་བ་ནས་དེ་སུ་ཆིག་མ། རིལ་བྱས་ཡང་དེ་སུ་ཆིག་མ་བདེ་བ་འདྲ་བོ་སིག་པོ་དེ་སུ་ལབ་ཀྱིན་འདྲ་བོ་དེ་ཆ་ཤ་དེ་ཡག་པོ་གསོས་བྱས་ད་དེང་སང་ཡག་པོ་ཆགས་དེ་ཡོད་ཡིན་ན་ཁ་སང་སྐུ་ངོ་ད་ཧོབ་སྟེ་ཁ་ལ་ནི་སྐུ་ངོ་དེ་སུ།

འགན་འཛིན་པ་ལས་བདེ་ལེགས་སྨན་ཁང་ཨམ་ཅིའི་སྒྲོག་ཙེ་རྩིས་ལེན་ལ་ཁོ་རང་ཚོ་ཚང་མ་སྨན་ཁང་ལ་ལྟོས་ཚེ་ཕའི་འདྲ་བྱེད་དང་ནི། དེ་རིང་གི་ད་ཞོགས་སྐད་ཆུ་ཚོད་གསུམ་དང་སྐར་མ་བཅུ་ལྟ་བུ་ལ་ནི་སྐུ་ངོ་ཁོ་རང་གི་མི་སྒེར་ལ་ཊན་ཌ་སྨན་ཁང་ལ་ནི་དགོངས་པ་རྫོགས་པ་ལྟོས་ཆགས་ཆགས་བྱས་ཏེ། གལ་ཆེ་ཤོས་ཤིག་སྐུ་ངོ་ཁོ་རང་ཉི་མ་ཁ་ཤས་ཤིག་སྔོན་ལ་ནི་སྐུ་ངོ་ཁོ་རང་སྐྱབས་མགོན་རིན་པོ་ཆེ་ལ་ལྟོས་ཚེ་མཇལ་ཁ་ཞུ་རྒྱུ་གནང་ཤག་ནི་སྐྱབས་མགོན་རིན་པོ་ཆེ་གིས་ནི་བལྟས་ཏེ། ད་ཁྱོད་རང་འདྲ་བོ་ཞིག་གིས་ནི་ང་རང་ཚོ་ད་བོད་མི་འགྲིག་གིན་འདུག་བོད་གཞུང་དེ་སྐབས་དེར་དཀའ་ལས་ཁག་ཉག་ཕྲ་ཡོད་སྐབས་དེ་ལ་ནི

བལ་པོ་གྲོང་ཁྱེར་དུ་ཡོད་པའི་གི་ནང་ཁྱིམ་ནས་ཕྱིར་འདོན་རྒྱུ་མེད་པ་མ་ཟད་ངོ་རྒོལ་ལས་འགུལ་གྱི་ནང་ལ་མཉམ་དུ་ཞུགས་མཁན་མི་གྲངས་བཅུ་གྲངས་ཞིག་འཇུ་བཟུང་དོ་དམ་བྱས་ཡོད་པ་རེད་འདུག་ཡང་ཐའེ་ཝན་གྱི་ཕྱོགས་འགལ་ཚོགས་པ་ཁག་གིས་སྤྱི་མོས་ཀྱི་སྲིད་འཛིན་གྱི་འོས་མི་ཞིག་གཏན་འཁེལ་བྱ་རྒྱུ་གྱི་ཆ་རྐྱེན་དེ་ལམ་ལྷོང་བྱུང་མེད་པ་རེད།

ཡང་རྒྱ་ནག་གིས་ཚད་མཐོ་ཡི་ཡར་རྒྱས་གོང་འཕེལ་དང་སྒོ་ཕྱེ་རྒྱུ་ཡི་ཆེད་དུ་རྒྱལ་ཁབ་དྲུག་ནས་ཐོངས་མཆན་བོ་མི་དགོས་པའི་གིས་རྒྱ་ནག་ཏུ་ཉིན་གྲངས་བཅོ་ལྔ་གི་རིང་ལ་འགྲོ་ཆོག་རྒྱུ་བཟོས་ཡོད་འདུག་དེ་ཡང་རྒྱ་ནག་གོང་གིས་ཧྥ་རན་སི་དང་ཇེར་མ་ནི། ཨི་ཏྲ་ལི་དང་ནེ་ཏར་ལན་ཏར་སི་པན་བཅས་ཡོ་རོབ་ཁུལ་གྱི་རྒྱལ་ཁབ་ལྔ་དང། མ་ལེ་སི་ཡ་བཅས་པའི་རྒྱལ་ཁབ་དྲུག་གི་མི་སེར་ཚོ་གིས་ཐོངས་མཆན་ཝི་ཟ་བོ་མི་དགོས་པར་རྒྱ་ནག་གི་ནང་ལ་ཉིན་གྲངས་བཅོ་ལྔ་གི་རིང་ལ་འགྲུལ་བཞུད་ཆོག་པའི་གི་ལོ་གཅིག་རིང་ཚོད་ལྟ་བྱ་རྒྱུ་ཡིན་ལུགས་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱིས་བཤད་ཡོད་པ་གནས་ཚུལ་ནང་བཀོད་ཡོད་པ་རེད།

ཤ་ཟ་བ་ནི་བྱམས་དང་སྙིང་རྗེས་དབུལ་བ་ཞིག་ཆགས་ཀྱི་ཡོད་པར་བརྟེན་འཇིག་རྟེན་པའི་ཐོག་ནས་བཤད་ནའང་མི་ལ་སྙིང་རྗེ་དང་བྱམས་བརྩེ་མེད་ན། རྒྱུ་དང་འབྱོར་པས་ཇི་ཙམ་ཕྱུག་ཀྱང་སྤྱི་ཚོགས་དང་ཐ་ན་ཁྱིམ་ཚང་འཆམ་མཐུན་མེད་པ་ཆགས་ཏེ། འཚོ་བ་སྙིང་པོ་མེད་པ་དང་མདོར་ན་རང་གཞན་རོགས་སོགས་ལ་བདེ་སྐྱིད་མེད་པ་ཆགས་ཀྱི་ཡོད་རེད་ཅེས་དཔལ་ས་སྐྱའི་མཐོ་རིམ་སློབ་གྲྭའི་སྐབས་བཅུ་པའི་བྱམས་བརྩེའི་དཀར་སྐྱོང་ལྷན་ཚོགས་ཀྱི་ཚོགས་གཙོ། བྱ་བྲལ་སྤྲུལ་སྐུ་བསམ་གཏན་མགོན་པོས་གསུངས་སོང། སྐྱབས་འགྲོ་གི་བསླབ་བྱ་དང་འགལ་གི་ཡོད་རེད། སྐྱབས་འགྲོ་གི་བསླབ་བྱ་ལ་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་ཡོད་ལ། དེའི་ནང་ལོགས་ལ་ཆོས་ལ་སྐྱབས་སུ་འགྲོ་ན་སེམས་ཅན་ལ་འཚེ་བ་སྤང་དགོས་ཡོད་ལ། སེམས་ཅན་ལ་འཚེ་བ་དེ་དེ་ནས་གིས་དངོས་སམ་བརྒྱུད་ནས་འཚེ་བ་བྱེད་མི་ཉན་པ་རེད། མདོ་དང་རྒྱུད་དུ་བཅུག་ན་མང་པོ་གསུང་གི་ཡོད་རེད། ད་ང་ཚོ་གིས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་དགོས་ཀྱི་ཡོད་ན། དེ་ནས་གིས་སྙིང་རྗེ་དང་འགལ་གི་ཡོད་རེད། སྙིང་རྗེ་དང་འགལ་ཡོད་རེད། ཆོས་ཀྱི་ཐོག་ནས་བཤད་ན་དེ་ནས་ཆོས་ལ་སྙིང་རྗེ་མེད་ན། དེ་ནས་ཆོས་ཐར་པ་ཐོབ་ཡག་རྩ་ནས་དཀའ་ལས་ཁག་པོ་བཟོ་གི་ཡོད་རེད། འོ་དེ་འདྲ་ཡིན་དུས་ཉེས་པ་དཔེ་མི་སྲིད་གི་ཆེ་ཤོས་འདྲ་དེ་དེ་གཉིས་རེད། དེ་ནས་ད་འཇིག་རྟེན་གྱི་ཐོག་ནས་བཤད་ན་ཡང་ང་ཚོ་ལ་དེ་ནས་གི་མི་ལ་སྙིང་རྗེ་མེད་པ་ཡིན་ན། དཔེ་མི་སྲིད་གི་དཀའ་ལས་ཁག་པོ་བཟོ་གི་ཡོད་ས་རེད་མི་ལ་བརྩེ་བ་དང་བྱམས་དང་སྙིང་རྗེ་མེད་པ་ཡིན་ན། རང་བཞིན་གི་ག་ཚོད་ཕྱུག་པོ་ཆགས་འདྲ་ཡིན་ན་རེད་འཇའ་གྲོང་ག་ཚོད་གི་ཡག་པོ་ཆགས་འདྲ་ཡིན་ན་རེད། དེ་རྒྱལ་ཁབ་དེ་ལ་ཅིག་གི་རང་བཞིན་གྱི་ཚོར་བ་དྲོན་པོ་འདྲ་རྩ་ནས་ཡོང་ཐུབ་ཀྱི་ཡོད་ས་མ་རེད་ག་ཟེར་ན་ཅིག་གི་དཔེ་མི་སྲིད་ཀྱི་མི་རང་བཞིན་གྱི་སེམས་ནང་ལོགས་ལ་བདེ་སྐྱིད་དེ་མེད་ལེ་བ་འདི་ཆགས་ཀྱི་སོ། དཀར་ཟས་བསྟེན་སྟངས་ལའང་རིམ་པ་གསུམ་ཡོད་པ་ནས་དམར་ཟས་ཚང་མ་མི་བཟའ་བ་སོ་སོའི་སྲོག་ལ་ཉེན་ཁ་ཡོད་ན་མ་གཏོགས་དམར་ཟས་མི་བཟའ་བ། དམར་ཟས་གཏན་ནས་མི་བཟའ་བ་ཙམ་དུ་མ་ཟད་གཞན་གྱི་ཆེད་དུ་སོ་སོའི་སྲོག་གཏོང་དགོས་ཁེལ་ཀྱང་གཏོང་གི་ཡིན་བསམ་པའི་དམ་བཅའ་དང་བཅས་དཀར་ཟས་བསྟེན་སྟངས་རིགས་མི་འདྲ་བ་གསུམ་ཡོད་པ་རེད་འདུག་རྩ་ཡིག་གི་དཀར་སྐྱོང། བསྟེན་སྟངས་མ་འདྲ་བ་ག་འདྲ་རེད་ཡོད་ལབ་ན། ཤ་མེད་ཀྱི་བསྟེན་སྟངས་ལ་དེ་མང་པོ་ཡོད་ས་རེད། ད་ལྟ་གི་སངས་རྒྱས་ཀྱི་གསུང་རབ་ནང་ལ་དེ་ནས་ཀྱི། ཁོ་རང་གི་སངས་རྒྱས་ཀྱི་གསུང་བ་མདོ་རྣམས་ལ་གསུངས་པ་ནང་བཞིན་བྱས་ན། ཤ་མེད་ཀྱི་བསྟེན་སྟངས་དེ་ནི་སྲོག་གཅོད་སྤོང་སྟངས་ལ་རེད་ལ་གོ་ལ་ད་སྲོག་གཅོད་སྤོང་སྟངས་ལ་རྣམ་དག་ཤ་མེད་བསྟེན་སྟངས་ནི་སྲོག། ཤ་མེད་བསྟེན་པ་ཡིན་ན་སྲོག་གཅོད་སྤོང་བ་དང་གཅིག་ཆགས་ཀྱི་ཆགས་ཀྱི་འདུག་ཨ་སེམས་ཅན་ལ་འཚེ་བ་བྱེད་ཀྱི་མ་རེད། འདི་འདྲ་གསུངས་ཡོད་རེད་བཟང་ཆ་ཞེ་འདྲ་འདི་དག་རིམ་པ་འདྲ་གསུངས་གསུངས་ཡོད་རེད། གཅིག་དེ་དང། ཤ་ཚང་མ་མ་ཟ་བྱས་ར། ད་སེམས་ཅན་གྱི་སྣ་ཁ་མང་པོ་ཡོད་པའི་ནང་ནས་དེའི་ནང་ལ་སེམས་ཅན་གྱི་སེམས་ཅན་གཅིག་གི་ཤ་འདྲ་ཟ་ན་གཞན་པ་དེ་ཚོ་འདི་ནས་ད་ངས་རྩ་ནས་ཟ་གི་མེད་སེམས་པ་སྤོང་པའི་གི་སྤོང་སེམས་ཡོད་དགོས་ལ་ར། དེ་ནས་དམ་བཅའ་ཐུབ་ན་དཔེ་མི་སྲིད་ཀྱི་དགེ་རྩ་ཆེན་པོ་ཡོད་རེད་གསུང་གི་རེད། ད་ང་ཚོ་གི་སེམས་ཅན་གི་རྩ་ལྟུང་འགྲོ་ཡ་སེམས་ཅན་དེ་འདྲ་ཡོད་ར། དེ་ག་ནང་བཞིན་རྩ་ལྟུང་མ་འགྲོ་བའི་གི་སེམས་ཅན་སོ་སོ་གི་ནམ་རྒྱུན་དེ་ཟ་ཡ་མི་རག་པའི་གི་སེམས་ཅན་དེ་འདྲ་ཡོད་ར། གང་ལྟར་ར་སེམས་ཅན་གི་སོ་སོ་ཤ་ཟ་རྫས་དེ་མ་གཏོགས་སེམས་ཅན་ཡོངས་སུ་རྫོགས་པ་གཞན་པ་ཚོ་ངས་ཟ་གི་མེད་ལབ་ན། དེ་ནས་གི་རྩ་ལྟུང་འགྲོ་ཡ་དེ་ཚོ་སེམས་ཅན་དེ་ཚོ་ཟ་མེད་ལབ་ན་ཡང་དེ་ནས་དམ་བཅའ་བཟོས་ན་སོ་སོ་ལ་དགེ་བ་འབྱུང་རེད་གསུངས་གི་འདུག། རྩ་ལྟུང་མ་འགྲོ་བའི་ཀྱི་སེམས་ཅན་ཚོ་ཟ་མེད་ལབ་འདི་དགེ་བ་ཡོད་དུ་ཡོད་ར། དེ་ནས་ད་ཤ་མེད་དཀར་སྐྱོང་བསྟེན་སྟངས་གི་དང་རིམ་པ་ཐ་མ་འདྲ་དེ་རེད་ཤ་མེད་དཀར་སྐྱོང་དེ་ནས་ཀྱི་འབྲིང་པོ་འདྲ་དེ་ཡིན་ན། དེ་ནས་ཀྱི་ད་སོ་སོ་གི་སྲོག་ལ་ཉེན་ཁ་ཡོད་ན་མ་གཏོགས། དེ་ནས་ཀྱི་ད་སེམས་ཅན་ལ་འཚེ་བ་བྱས་ནས་སེམས་ཅན་གྱི་ཤ་ཁྲག་གི་པགས་པ་རིགས་བཟང་དེ་ཚོ་ངས་ཀྱི་ལོངས་སྤྱོད་ཀྱི་མེད་བསམ་ན། དེ་ནས་ད་དེ།

སེམས་ཅན་དེ། དེ་གི་ཆེད་དུ། ག་ཟེར། ད་སོ་སོ་གི་སྲོག་བཏང་དགོས་ན་ཡང་བཏང། སེམས་ཅན་དེ་ལ་ཕན་ཐོགས་ཡ་ཆེད་དུ་ངའི་སྲོག་བཏང་དགོས་ན་བཏང་ཡིན་སང་སང་གི་འདུན་འགྲིག་སྟེ། དེ་ནས་གི་རབ་མཆོག་ཏུ་གྱུར་པ་དེ་རེད་བྱ། དམར་ཟས་སྤངས་ཏེ་དཀར་ཟས་ལ་སྤྱོད་པ་ནི་ཧ་ཅང་གི་གལ་ཆེན་པོ་སོང་བར་ས་སྐྱ་མཐོ་རིམ་སློབ་གྲྭའི་བྱམས་བརྩེའི་དཀར་སྐྱོང་ལྷན་ཚོགས་ཞེས་པ་འདི་ཕྱི་ལོ་ཉིས་སྟོང་བརྒྱད་ཉིན་གོ་བོ་རབ་འབྱམས་པའི་འདས་མཆོད་དང་བསྟུན་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་སེང་ཁྲིར་མངའ་གསོལ་བྱས་ནས་ལོ་ངོ་ལྔ་བཅུ་འཁོར་བ་དང་ཁོང་གི་སྐུ་ཚེ་ཡུན་དུ་བརྟན་པ་གཙོས་རིས་མེད་སྐྱེས་ཆེན་རྣམ་པ་སྐུ་ཚེ་ཞབས་པད་བརྟན་ཅིང་ཐུགས་བཞེད་ལྷུན་གྲུབ་ཡོང་ཆེད་དུ་གསར་འཛུགས་བྱས་ཡོད་འདུག། ད་ས་སྐྱ་མཐོ་རིམ་སློབ་གྲྭ་གི་ད་ལྟ་འདི། བྱམས་བརྩེ་དཀར་སྐྱོང་ལྷན་ཚོགས་ཟེར་གྱི་དེ། སྤྱི་ལོ་ཉིས་སྟོང་བརྒྱད་ལ་བཙུགས་པ་རེད། དེ་ཡང་དེ་ནས་གི། བྱམས་བརྩེ་དཀར་སྐྱོང་ལྷན་ཚོགས་ཀྱི་མིང་དེ་ཡང་ཀུན་མཁྱེན་གོ་བོ་རབ་འབྱམས་པ་བསོད་ནམས་སེང་གེ་ཀྱི་དེའི་གི། འདས་མཆོད་ཀྱི་ཚོགས་ཀྱི་ག་ཚོད་ཀྱི་དེའི་གི་ཉིན་མོ་ད་རྗེས་དྲན་གྱི་ཚུལ་དུ་འདས་མཆོད་ཚོགས་ཀྱི་ཡོད་ར། ཡོད་པ་དེའི་ཉིན་མོ་ག་ཚོད་དེ་ནས་གི་མིང་དེ། མིང་དེ་བཏགས་པ་རེད། དེ་ནས་འདི་བཙུགས་གི་དགོས་པ་ནི་གཙོ་བོ་ནི་འདི་འདི་ག་ཚོད་ད་ལྟ་ས་ཆེན་ཀུན་དགའ་སྙིང་པོ་གི་རྒྱལ་ཚབ། དེ་ནས་གི་དཔལ་ལྡན་ས་སྐྱ་གོང་མ། ཁྲི་ཆེན་རྡོ་རྗེ་འཆང་གི། ད་བོད་ནང་ནི་སྔོན་མ་གི་ད་ལྟ་གི་ས་སྐྱ་གོང་མ་གི་ཁྲི་འཛིན་བྱས་ཟེར་ར། ཆུང་ཆུང་ག་ས་ནས་ལོ་ཆུང་ཆུང་ག་ས་ནས་ཐུན་ཚན་བཞེས། དེ་ནས་རྒྱ་གར་འདིར་ཕེབས་ནས་རྒྱ་གར་དེ་ནས་གི། ད་ཉིས་སྟོང་བརྒྱད་ལ་ཆགས་དུས་ལོ་ལྔ་བཅུ་ཏག་ཏག་འཁོར་ཡོད་ས་རེད། ལྔ་བཅུ་ཏག་ཏག་འཁོར་བ་ཡིན་དུས་དེ་ནས་གི། ས་སྐྱ་གི་མི་སྡེ་ལྷ་སྡེ་མི་སྡེ་ཚང་མ་གི། གོང་མ་རིན་པོ་ཆེ་ལ་བརྟན་བཞུགས་ཕུལ་ཡག་གི་ད་དེ་འདྲས་གི། ཕུལ་བ་དེ་འདྲས་གི་བཟོ་ཡོད་རེད་དེ་ནས་ས་སྐྱ་ཐུ་རིན་ལགས་གྲགས་གི་ཡང།

དུ་བཙུགས་པ་རེད། ཉེ་བའི་ལོ་ལྔ་བཅུ་རིང་འཛམ་གླིང་ཡོངས་སུ་ཤ་རིགས་ཐོན་ཚད་ལྡབ་བཞི་འཕར་ཏེ། ཟས་རིགས་དང་ཞིང་ལས་རྩ་འཛུགས་ཀྱི་སྙན་ཐོ་ནང་གོ་ལའི་སྟེང་གི་ཕྱུགས་ཟོག་གི་བདེ་ཐང་ནི་ཆེས་ཉམས་ཞན་ཡིན་པའི་གནས་སྟངས་ཤིག་ཆགས་ཡོད་ཅིང་ཤ་རིགས་དེ་དག་གི་ཐོན་ཁུངས་བརྒྱ་ཆ་དགུ་བཅུ་ཡན་ནི་ཞིང་ལས་བཟོ་གྲྭ་ནས་ཐོན་གྱི་ཡོད་པ་རེད། ཞིང་རའི་སྲོག་ཆགས་ཀྱི་འཚོ་བ་ནི་གདུག་རྩུབ་ཆེ་ཞིང་བཀག་སྡོམ་བྱེད་སའི་བར་སྟོང་གི་ཆ་རྐྱེན་ཞན་པའི་འོག་མི་མང་མང་པོ་ཞིག་མཉམ་འདུས་བྱེད་ཀྱི་ཡོད་པས་རིམས་ནད་འདྲ་མིན་འབྱུང་བའི་ཉེན་ཁ་ཡོད་པས་འགན་འཁྱེར་དགོས་ཞེས་སྙན་ཐོ་ནང་འཁོད་ཡོད་པ་རེད། དཔལ་ས་སྐྱའི་བྱམས་བརྩེའི་དཀར་སྐྱོང་ཚོགས་པའི་སྐབས་བཅུ་དྲུག་པའི་ཚོགས་གཙོ། ཞྭ་སྒྲ་སྤྲུལ་སྐུ་བསམ་གཏན་མགོན་པོ་ལགས་ནས་ས་སྐྱ་མཐོ་རིམ་སློབ་གྲྭ་ནས་བསླབ་པ་མཐར་ཕྱིན་ཏེ། ད་ལྟའི་ཆར་མཐོ་སློབ་དེ་ཡི་སློབ་གཉེར་བ་རྣམས་ལ་དཔེ་ཁྲིད་གནང་སྟེ་བཞུགས་མུས་ཡིན་པ་རེད་འདུག་ལྡེ་ར་བདེ་སྐྱིད་གླིང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་ནི། ཨ་མི་རི་ཀ་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཞུས་ཐེངས་ཐེངས། དེ་རིང་གི་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།